གཅེས་པའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་གཉིས་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཞི། རེས་གཟའ་ཟླ་བ་རེད་ང་རྡོ་རྗེ་འཚོ་ཡིན། གཞུག་ནས། ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་གོ་རྟོགས་སྤེལ་ཆེད་ལྕགས་རྟ་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པའི་བོད་མིའི་གཞིས་ཁོངས་ནས་འགོ་བཙུགས་ཡོད་པའི་གནས་ཚུལ་དང། ཡང་སྒང་ཏོག་ཁུལ་དུ་བོད་པ་གཞོན་སྐྱེས་ཚོས་བོད་ཀྱི་སྐད་ཡིག་ལ་དོ་སྣང་དང་སྤྲོ་སྣང་འཕེལ་ཆེད་བོད་ཡིག་གི་ཡིག་གཟུགས་འགྲན་བསྡུར་ཞིག་བཀོད་སྒྲིག་བྱས་ཡོད་པའི་སྐོར་སོགས་དེ་རིང་གི་གསར་འགྱུར་ཁག་ཅིག་དང། མཇུག་ཏུ ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་གོ་རྟོགས་སྤེལ་ཆེད་ལྕགས་རྟ་བསྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པའི་ལུགས་བསམ་བོད་མིའི་གཞིས་གྲོང་དང་པོ་ནས་འགོ་བཙུགས་ཡོད་འདུག་ཁོང་གིས་གསུངས་པར། ངེད་ཀྱི་ལས་འགུལ་འདི་ཕྱི་ཟླ་བཅུ་གཉིས་ཀྱི་ཏ་རིག་གཅིག་ནས་འགོ་བཙུགས་ཡས་ཡིན། ཉིན་ཤས་སྔོན་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་ལྕགས་རྟ་བསྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་སྤེལ་རྒྱུའི་གསལ་བསྒྲགས་གནང་བའི་ནང་རྒྱ་གར་བྱང་ཕྱོགས་རྡེ་ར་རྡུན་ནང་གནས་སྡོད་བྱས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་སླར་ཡང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་བེ་ལ་ཀོ་པེ་ནས་རྒྱ་གར་བྱང་ཕྱོགས་ཨུ་ཏར་ཁན་ཌ་མངའ་སྡེའི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་བར་རྒྱང་ཐག་སྤྱི་ལེ་སུམ་སྟོང་ལྷག་བར། ང་ཚོས་བོད་མ་བརྗེད་ཅེས་པའི་འབོད་ཚིག་འོག་ལྕགས་རྟ་སྐོར་སྐྱོད་ཀྱི་ལས་འགུལ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་སྦེ་ལ་ཀོབ་པའི་བོད་མིའི་གཞིས་ཆགས་ནས་འགོ་འཛུགས་འཆར་ཡོད་ཅེས་དང། ཡང་བོད་དོན་ཆེད་ཞི་བའི་ལྕགས་རྟ་སྐོར་སྐྱོད་ཀྱི་ལས་འགུལ་དེ་ཡང་བསྐྱར་སྤེལ་དགོས་པའི་དམིགས་ཡུལ་ནི་གནས་ཡུལ་རྒྱ་གར་ཡུལ་མིའི་ཁྲོད་བོད་དོན་དྲིལ་བསྒྲགས་གནང་རྒྱུ་དང་བོད་མིའི་སྤྱི་ཚོགས་ནང

དེའི་སྔོན་ལ་ཡང་ཁོང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བཀོད་སྒྲིག་གནང་བའི་འཕགས་བོད་གཉིས་ཀྱི་ས་མཚམས་བར་སྦག་སྦག་བསྐོར་སྐྱོད་ཀྱི་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་ནང་མཉམ་ཞུགས་གནང་འདུག་སྒང་ཏོག་ཁུལ་དུ་བོད་པ་གཞོན་སྐྱེས་ཚོས་བོད་ཀྱི་སྐད་ཡིག་ལ་དོ་སྣང་དང་སྤྲོ་བ་འཕེལ་ཆེད་བོད་ཡིག་གི་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ཞིག་བཀོད་སྒྲིག་བྱས་འདུག། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་ཕྱི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞི་རུ་བགོས་ནས་བོད་ཡིག་གི་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ཞིག་སྒང་ཏོག་གི་ཆོལ་ཁ་གསུམ་ཚོགས་ཁང་ནང་འཚོགས་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། སྒང་ཏོག་སྐད་ཡིག་གཅེས་འཛིན་ཚོགས་པས་ས་གནས་སུ་བོད་ཡིག་གི་ཡིག་གཟུགས་འབྲི་རྩལ་འགྲན་བསྡུར་འདི་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་ནི། ས་གནས་སུ་བོད་ཀྱི་སྐད་ཡིག་ཉམས་པ་སླར་གསོ་དང་མི་ཉམས་གོང་སྤེལ་གཏོང་ཆེད་ལས་འགུལ་རབ་དང་རིམ་པ་སྤེལ་བཞིན་པ་ལྟར་ད་རེས་ཡང་གཙོ་བོ་ང་ཚོའི་མེས་པོ་དམ་པ་རྣམས་ནས་སྐུ་ངལ་ཚད་མེད་བསྐྱོན་ཏེ་བརྒྱུད་ཡོང་བའི་བོད་ཡིག་གི་ཡིག་གཟུགས་དེ་ཉམས་ཆག་འགྲོ་རྒྱུའི་ཉེན་ཁའི་མཚམས་སུ་སླེབས་ཡོད་སྟབས་བོད་པ་གཞོན་སྐྱེས་ཚོའི་ཁྲོད་དུ་སོ་སོའི་སྐད་ཡིག་ལ་དོ་སྣང་དང་སྤྲོ་བ་འཕེལ་ཆེད་ལས་འགུལ་འདི་སྤེལ་བ་ཞིག་ཡིན་ཞེས་ཚོགས་གཙོ་བཀྲ་ཤིས་བསྟན་འཛིན་ལགས་ཀྱིས་གསུངས་ཡོད།
ཡིག་གཟུགས་དེ་གལ་ཆེན་པོ་ཞེས་པ་ཞིག་རེད་འདུག་ང་ཚོས་ཡིག་གཟུགས་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་སྔོན་མ་ད་ལྟ་ང་ཚོས་ད་མེས་པོ་རྣམས་ཀྱིས་མཁས་དབང་དམ་པ་རྣམས་ཀྱིས་སྐུ་ངལ་ཞེ་བོ་ཞིག་བསྐྱོན་ནས་དེ་ཡིག་ཡིག་གཟུགས་དེ་ཕར་མ་ཉམས་པའི་ཆེད་དུ་དེའི་བསྟན་བཅོས་རང་བརྩམས་ནས་ཡོད་རེད་དཔེར་ཆ་བཞག་ན་ད་མང་པོ་གིས་མཁྱེན་གྱི་རེད་ཡིག་བཤད་མཁས་པའི་ཁ་རྒྱན་ཟེར་ཡག་འདྲ་བོ་དེ་འདྲའི་ཨ་ནི་ཡང་ད་ལྟ་དེ་ད་ལྟ་དེའི་འགྲོ་སྟངས་དེ་འདྲ་དང་དེ་ནས་ཐིག་བཤད་ཐིག་གི་བཤད་པ། དེ་ནས་ཐིག་གི་ཐིག་གི་བཤད་པ་དེ་འདྲ་ཡོད་རེད་དེ་ཚོ་བྱེད་དུས་སྒང་ལ་དཔེ་མི་སྲིད་པའི་མང་པོ་དེ་འདྲ་ཡོད་རེད་ད་དེ་ཚོའི་གྲས་ང་ཚོ་ག་ལེར་ག་ལེར་ང་རང་ཚོ་གིས་ཕར་ངོ་སྤྲོད་མ་ཞུས་པ་ཡིན་ན་ཉམས་ཆག་འགྲོ་གི་འདུག་ག་ང་ཚོའི་རིག་གཞུང་བདག་པོ་རྒྱབ་ཟེར་དུས་ད་དེ་ཚོའི་གྲས་ཆུང་ཆུང་དེ་ཚོས་དེ་ཚོ་ཡང་གཅིག་བྱེད་དགོས་རེད་ཨོ་དེ་བྱེད་ཡག་དེ་གལ་ཆེན་པོ་རེད་བྱས་ན་ནི་ང་ཚོའི་འདི་ཞུས་པའི་རྒྱུ་མཚན་གཙོ་བོ་དེ་དེ་ཡིན།
ཡང་ཁོང་གིས། འབྲས་ལྗོངས་ལྟ་བུར་མཚོན་ན་བོད་མི་རྣམས་ཁ་ཐོར་ངང་ས་གནས་ཡུལ་མི་དང་མཉམ་དུ་འདྲེས་ནས་འཚོ་བ་སྐྱེལ་བཞིན་ཡོད་པ་མ་ཟད། ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་སྟབས་བོད་སྐད་གཙང་མ་བཤད་རྒྱུའི་ཁོར་ཡུག་ཅིག་མེད་པར་བརྟེན། ཁུལ་དེར་བོད་པའི་སྐད་ཡིག་ཉམས་ཆག་འགྲོ་བཞིན་ཡོད་སྐོར་ཁོང་གིས་འགྲེལ་བརྗོད་གནང་ཡོད།
སྐད་དང་ཡི་གེ་ཟེར་ཡག་དེ་དང་པོ་སྦྱང་བ་བྱེད་པ་ལ་ཁོར་ཡུག་འདི་དགོས་རེད་པ། ད་ང་ཚོས་འདི་བར་སྤྱིར་བཏང་ལ་ཞུས་པ་ཡིན་ན་སྒང་ཏོག་འདྲ་བོ་འབྲས་ལྗོངས་འདྲ་བོ་ལ་ཆ་མཚོན་ན་ང་ཚོ་འདི་ཁ་ཐོར་རེད་པ། ཁ་ཐོར་ཡིན་དུས་སྒང་ལ་འདིའི་མི་རིགས་འདྲ་མི་འདྲ་དང་དེ་ཚོའི་མཉམ་པོ་ཕར་ཁོར་ཡུག་འདི་གཞི་འདག་བྱེད་དུས་འདིའི་ནང་ལ་ང་རང་ཚོ་བོད་བོད་སྐད་གཙང་གཙང་རྒྱག་ཡག་གི་གོ་སྐབས་མེད་པ་དང་གཅིག། ཨ་ནི་ཐ་སྙད་བེད་སྤྱོད་བཏང་ཡག་དེ་ཚོ་ཨ་དེ་ར་མ་ལུག་འདྲ་བོ་མང་པོ་ཞིག་བཏང་རང་བཞིན་གྱིས་ཁོ་རང་འགྲོ་བསྡད་ཀྱི་འདུག་ག་ཤེས་ཀྱི་ཞུ་གི་འདུག་ག་ལ། ཡིན་ན་ད་ཕྱིས་སུ་ད་ག་རེ་ཡག་ག་འདུག་ཟེར་ན། གཞོན་སྐྱེས་ཕ་མ་འགའ་ཤས་ནི་ཡང་ཐུགས་སྣང་གནང་ནས་ད་རིང་དཔེར་ཆ་བཞག་ན་ད་ད་རིང་འདྲ་བོ་ཕ་མ་ཡག་པོ་མང་པོ་ཕེབས་ཤག་ངས་ཁ་ཁོང་རྣམ་པ་ལ་ད་གིན་ཞུས་པ་ཡིན་ཐུགས་རྗེ་གནང་སོང་ཁོང་རྣམ་པ་གིས་འདུ་ཤེས་གནང་ན་དེ་ཡག་པོ་ཡོང་ས་རེད་བསམ་གི་འདུག་གཞན་དེ་མ་གཏོགས་ང་ཚོས་འདི་ཉིན་གང་དངོས་གནས་སྐད་ཡིག་དེ་ཉམས་ཆག་འགྲོ་དང་འགྲོ་བཞིན་པ་རེད་དེ་ཞུ་ཡག་ཡིན། ཐེངས་འདིའི་བོད་ཡིག་གི་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ནང་སྒང་ཏོག་ཁུལ་གྱི་མཐོ་སློབ་ཆེ་ཁག་གཉིས་དང། སློབ་གྲྭ་ཁག་གསུམ་ནས་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་བདུན་བཅུ་དོན་བཞི་ཙམ་མཉམ་ཞུགས་གནང་ཡོད་འདུག་ད་ཐེངས་ཚོགས་པ་འདིའི་ངོས་ནས་འདི་ལྟ་བུའི་ལས་འགུལ་སྤེལ་བར་སློབ་ཕྲུག་ཚོར་སོ་སོའི་སྐད་ཡིག་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་དང་མ་འོངས་པར་ཡང་འདི་ལྟ་བུའི་ལས་འགུལ་གང་མང་སྤེལ་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་ངེས་ཡིན་སྐོར་ཡིག་གཟུགས་འགྲན་བསྡུར་ནང་ཞུགས་མཁན་སློབ་ཕྲུག་ཚོའི་ཕ་མ་ཁག་ཅིག་གིས་བསམ་ཚུལ་གསུངས་འདུག། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་དེ་ནི་ཉིས་སྟོང་བཅོ་བརྒྱད་ལོར་གསར་དུ་བཙུགས་པ་དང་ཚོགས་པ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི། དེ་སྔ་ཀ་རྡོར་སྒང་གསུམ་དང་ར་བང་ལ། སུ་ན་ད་བཅས་ཀྱི་ནང་གནས་སྡོད་བྱེད་པའི་བོད་མི་ཚོས་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུ་སྐབས་ཁུལ་དེ་དག་གི་དད་ལྡན་མི་མང་གིས་རྒྱལ་བའི་བཀའ་བཞིན་སྒྲུབ་པའི་མཆོད་པའི་ཚུལ་དུ་སོ་སོའི་ཕ་མེས་ནས་བརྒྱུད་ཡོང་བའི་བོད་ཀྱི་སྐད་དང་ཡི་གེ་གཉིས་ཉམས་པ་སླར་གསོ་དང་མི་ཉམས་གོང་སྤེལ་གཏོང་རྒྱུར་རང་ནུས་འབད་བརྩོན་དང་མང་ཚོགས་ལ་འབོད་སྐུལ་རྒྱུན་མཐུད་ནས་བྱ་རྒྱུའི་དམ་བཅའ་ཕུལ་ཡོད་པ་བཞིན་ལས་གཞི་དེ་དངོས་སུ་ལག་བསྟར་ཡོང་རྒྱུའི་ཆེད་དུ་སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་ཞེས་པ་འདི་གསར་འཛུགས་བྱས་པ་ཞིག་ཡིན་འདུག།

ངོ་སྤྲོད་མདོར་བསྡུས་གནང་བ་དང་ལྷན་དུ་ཚོགས་པའི་རྩིས་ཁྲ་སོགས་ཀྱི་གནས་སྟངས་མཚམས་སྦྱོར་གནང་ཡོད་འདུག་སྐབས་བཅུ་བའི་ས་གནས་བུད་མེད་ལྷན་ཚོགས་ཀྱིས་གཙོ་བོ་ས་གནས་ཀྱི་གཞུང་འབྲེལ་མིན་པའི་ཚོགས་པ་ཁག་ལྔ་དང་མཉམ་འབྲེལ་གྱི་ཐོག་ནས་ལས་དོན་ཁག་གི་ཐོག་ཕྱག་ལས་གནང་ཡོད་འདུག་ལ། དེ་བཞིན་བུད་མེད་ནུས་སྟོབས་གོང་སྤེལ་གྱི་ལས་དོན་ཐོག་བོད་རིགས་བུད་མེད་ནང་ཁུལ་དུ་གོ་བསྡུར་བྱེད་པ། དེ་བཞིན་ལྷག་དཀར་སྒོར་གཞས་གོ་སྒྲིག་བྱས་པ་བཅས་ཀྱི་ཐད་དང་བླངས་ཞབས་འདེགས་བསྒྲུབས་ཡོད་པའི་སྐོར།

ཨ་མི་རི་ཀའི་གྲོས་ཚོགས་གོང་མ་འཐུས་མི Marco Rubio ལགས་གཙོས་བྱས་པའི་གྲོས་ཚོགས་གོང་མ་འཐུས་མི་ལྔ་གིས་རྒྱ་ནག་ནང་བྱིས་པ་ཚོར་གློ་ཚད་ཀྱི་ནད་འགོས་ཁྱབ་ཤུགས་ཆེར་འགྲོ་བཞིན་པའི་ནད་ཡམས་དེ་ཨ་རིའི་ནང་དུའང་ཕོག་པའི་རྗེས་རྒྱ་ནག་དང་ཨ་རི་གཉིས་བར་འགྲུལ་བཞུད་བྱ་རྒྱུར་བཀག་སྡོམ་བྱེད་དགོས་སྐོར་ཨ་རིའི་སྲིད་འཛིན Biden ལགས་ལ་འབོད་སྐུལ་གྱི་ཕྱག་ཡིག་ཅིག་ཕུལ་ཡོད་འདུག་རོས་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་ཨ་རིའི་གྲོས་ཚོགས་གོང་མ་འཐུས་མི་དང། ཨ་རིའི་གྲོས་ཚོགས་ཀྱི་གསང་བའི་ལས་དོན་ཚོགས་ཆུང་གི་མི་སྣ་སྤྱི་མཐུན་ཚོགས་པའི་འཐུས་མི་མཐོ་གྲས Marco Rubio ལགས་དང JD Vance ལགས། Rick Scott ལགས། Tommy Tuberville ལགས། Mike Braun ལགས་བཅས་ཀྱིས་མཚན་རྟགས་བསྐྱོན་གནང་བའི་ཕྱག་ཡིག་དེ་ཨ་རིའི་སྲིད་འཛིན Joe Biden ལགས་ལ་ཕུལ་ཡོད་པ་དང་དེའི་ནང་དུ་རྒྱ་ནག་ནང་ཉེན་ཚབས་ཆེ་བའི་གློ་ནད་ཀྱི་ནད་ཡམས་གསར་བ་དེའི་སྐོར་གསལ་བོར་ཤེས་རྟོགས་མ་བྱུང་བར་དུ་ཨ་མི་རི་ཀ་དང་རྒྱ་ནག་བར་འགྲུལ་བཞུད་བྱ་རྒྱུ་འཕྲལ་དུ་བཀག་སྡོམ་ངེས་པར་དུ་བྱེད་དགོས་སྐོར་བཀོད་འདུག། རྒྱ་ནག་ནང་ལོ་ཆུང་བྱིས་པའི་ཁྲོད་གློ་ཚད་ཀྱི་ནད་དེ་འགོས་ཁྱབ་ཤུགས་ཆེར་འགྲོ་བཞིན་པར་བརྟེན་བདུན་ཕྲག་སྔོན་མའི་ནང་དེ་ནི་རྒྱལ་སྤྱིའི་གནད་དོན་ཞིག་ཏུ་གྱུར་ཡོད་ཅིང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ནད་རྟགས་ངོས་འཛིན་ཐག་གཅོད་མ་ཐུབ་པའི་གློ་ཚད་དེ་ཕོག་མཁན་བྱིས་པ་མང་པོ་ཞིག་ཡོད་པ་ནད་གཞི་དེའི་ཐོག་རྟོག་ཞིབ་བྱེད་མཁན་གྱིས་ཤེས་རྟོགས་བྱུང་ཡོད་སྟབས་ནད་དེའི་སྐོར་གྱི་གནས་ཚུལ་མང་བ་མཁོ་སྤྲོད་དགོས་སྐོར་རྒྱ་ནག་ལ་སྐུལ་འདེད་གནང་འདུག། ཨ་རི་གཞུང་གི་དཔོན་རིགས་ཤིག་གིས་རྒྱ་ནག་ནང་གི་བྱིས་པའི་གློ་ཚད་ཀྱི་ནད་དེ་ཕོག་པའི་བྱིས་པའི་གྲངས་འབོར་ཇེ་མང་དུ་འགྲོ་བཞིན་པའི་ཐོག་དོ་སྣང་ཆེན་པོའི་སྒོ་ནས་རྟོག་ཞིབ་ནན་མོ་གནང་བཞིན་ཡོད་སྐོར་གསུངས་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲན་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ལུའུ་ཕིན་ཡུ་ཡིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་མར་ཁོ་རོ་བྷི་ཨོ་གི་ཡི་གེ་དེའི་ནང་དོན་ཁག་ཀུན་སློང་ངན་པའི་ཐོག་ནས་རྫུན་སྒྲིག་བྱས་པ་ཞིག་ཡིན་ཚུལ་བརྗོད་ཡོད་པ་མ་ཟད། རྒྱ་ནག་གིས་དེར་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་ལུགས་ཀྱི་དགག་ལན་སློག་འདུག་ཉེ་བའི་ཟླ་ཤས་རིང་ཨ་རི་དང་རྒྱ་ནག་དབར་གནམ་གྲུ་འཕུར་སྐྱོད་བྱེད་རྒྱུ་ཇེ་མང་དུ་ཕྱིན་ཡོད་པ་དང་ཕྱི་ཟླ་བཅུ་གཅིག་པའི་ཚེས་དགུ་བར་བདུན་ཕྲག་གཅིག་གི་རིང་ཨ་རི་དང་རྒྱ་ནག་གཉིས་བར་གནམ་གྲུ་འཕུར་སྐྱོད་ཐེངས་སུམ་ཅུ་སོ་ལྔ་བྱུང་ཡོད་པ་དང་དེ་ནི་ད་ལོའི་ཕྱི་ཟླ་བརྒྱད་པ་ནས་གནམ་གྲུ་འཕུར་སྐྱོད་ཀྱི་གྲངས་ཀ་བཅུ་གཉིས་ཙམ་འཕར་ཡོད་འདུག། ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེན་ཝེན་ལགས་ཀྱིས་ཐའེ་ཝན་མི་མང་གིས་ཟླ་བ་རྗེས་མར་འོས་ཤོག་འཕེན་སྐབས་རྒྱ་ནག་གིས་སྟངས་འཛིན་བྱས་པའི་ཧོང་ཀོང་ནང་གནས་ཚུལ་གང་འདྲ་བྱུང་བར་བསམ་བློ་བཏང་སྟེ་འོས་ཤོག་འཕེན་དགོས་སྐོར་གཟའ་ཉི་མའི་ཉིན་གསུངས་འདུག་ཐའེ་ཝན་གྱིས་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་འོས་འདེམས་བྱ་རྒྱུར་གྲ་སྒྲིག་བྱེད་བཞིན་པའི་སྐབས་འདིར

ང་ཚོར་གཟི་བརྗིད་ལྡན་པའི་ཞི་བདེ་དགོས་ཀྱི་ཡོད་ཅེས་སོགས་མང་ཚོགས་ལ་གསུངས་འདུག་གཅིག་དགུ་དགུ་བཅུ་གོ་བདུན་ལོར་རྒྱ་ནག་གིས་དབྱིན་ཡུལ་གྱི་ལག་ནས་ཧོང་ཀོང་རྩིས་ལེན་བྱས་རྗེས་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པའི་སྒྲོམ་གཞི་དེའི་འོག་ཆེས་མཐོའི་རང་སྐྱོང་སྤྲོད་རྒྱུར་ཁས་ལེན་བྱས་ཡོད་ཀྱང། ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་གཞུང་ལ་ངོ་རྒོལ་གྱི་གཞི་རྒྱ་ཆེ་བའི་ཟིང་ཆ་དེ་བྱུང་བའི་རྗེས། རྒྱ་ནག་གིས་ཉིས་སྟོང་ཉི་ཤུ་ལོར་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཟེར་བ་ཞིག་གཏན་འབེབས་ཀྱིས་དེ་སྔོན་ཁས་ལེན་བྱས་པ་དག་མེད་པར་བཟོས་ཡོད་པ་དང། རྒྱ་ནག་གིས་ཐའེ་ཝན་ལའང་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པའི་ཆབ་སྲིད་ལམ་ལུགས་དེ་སྤྲོད་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད། ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་གྱི་མ་འོངས་པ་ཐའེ་ཝན་མི་མང་གིས་ཐག་གཅོད་བྱ་རྒྱུ་རེད་ཅེས་བརྗོད་ཀྱི་ཡོད་པ་རེད། ཧོང་ཀོང་གི་གསར་འགོད་པ་ཞིག་གསར་འགོད་ཆེད་པེ་ཅིན་དུ་བསྐྱོད་པའི་རྗེས་འབྲེལ་བ་བྱེད་མི་ཐུབ་པར་གྱུར་ཡོད་སྟབས་རྒྱ་ནག་གིས་བཀག་ཉར་བྱས་ཡོད་པར་དོགས་པ་བྱེད་བཞིན་ཡོད་འདུག་རྒྱ་སྐད་དུ་ནན་ཧུའ་ཙའོ་པའོ་ཞེས་པ་སྟེ་རྒྱ་ནག་ལྷོ་ཕྱོགས་ཕོ་ཉ་ཞེས་པའི་གསར་ལས་ཁང་གི་གསར་འགོད་པ་ཁྲེན་མེ་ལིས་ཕྱི་ཟླ་བཅུ་པར་པེ་ཅིན་དུ་བདེ་འཇགས་གླེང་རྟགས་ཞེས་པའི་སྐོར་གནས་ཚུལ་འགོད་ཆེད་ཕྱིན་པའི་རྗེས་འབྲེལ་བ་བྱེད་མི་ཐུབ་པར་གྱུར་ཡོད་སྟབས་ཁོ་མོ་རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་ཡོད་པར་དོགས་པ་བྱེད་བཞིན་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་སྤེལ་ཡོད། རྒྱ་ནག་ལྷོ་ཕྱོགས་ཕོ་ཉ་ཞེས་པའི་གསར་ལས་ཁང་གིས་གསར་འགོད་པ་ཁྲིན་པེ་ཅིན་དུ་གུང་སེང་བྱས་ཏེ་སྒེར་དོན་སྒྲུབ་བཞིན་ཡོད་སྐོར་བརྗོད་འདུག། ཡིན་ནའང་ཉི་ཧོང་གི་ཁེའོ་ཏོ་གསར་ལས་ཁང་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བའི་ནང། བདེ་སྲུང་དང་ཕྱི་སྲིད་ལས་དོན་སྐོར་གྱི་གསར་འགོད་པ་ཁྲིན་མེ་ལིས་ཕྱི་ཟླ་བཅུ་པའི་མཇུག་ཏུ་ཉིན་གསུམ་རིང་པེ་ཅིན་དུ་འཚོགས་པའི་བདེ་འཇགས་གླེང་སྟེགས་སྐོར་གྱི་གནས་ཚུལ་འགོད་ཆེད་ཕྱིན་པའི་རྗེས་གར་སོང་ཆ་མེད་དུ་གྱུར་ནས་ཟླ་བ་གཅིག་ཕྱིན་ཡོད་པ་དང་ཁོ་མོའི་གྲོགས་པོ་ཞིག་གིས་ཁོ་མོ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པ་ཡིན་པའི་དོགས་པ་དང་སེམས་ཁྲལ་བྱེད་བཞིན་ཡོད་སྐོར་བརྗོད་འདུག། ཧོང་ཀོང་གི་གསར་འགོད་མཐུན་ཚོགས་ཀྱིས་ཁྲིན་མེ་ལིས་པེ་ཅིན་དུ་བསྐྱོད་རྗེས་འབྲེལ་བ་བྱེད་མི་ཐུབ་པར་གྱུར་ཡོད་པའི་གནས་སྟངས་ཐོག་དོ་སྣང་བྱུང་ཡོད་སྐོར་གསལ་བསྒྲགས་བྱས་འདུག་ཉིས་སྟོང་ལྔ་ལོར་ཧའེ་ཤ་ཧྲི་པའོ་ཞེས་པའི་ཧོང་ཀོང་གི་གསར་ལས་ཁང་དེའི་གསར་འགོད་པ་ཁྲིན་ཁྲང་ཡིང་གིས་རྒྱ་ནག་ནང་འདས་པོ་ཀྲའོ་ཙི་དབྱང་དང་འབྲེལ་ཡོད་གནས་ཚུལ་བསྡུ་རུབ་བྱས་པའི་དབང་གིས་འཛིན་བཟུང་བྱས་ཏེ་གསང་ཉུལ་པའི་བྱེད་སྒོ་སྤེལ་བའི་ནག་ཉེས་བཙུགས་ནས་ལོ་ལྔའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་དོན་རྐྱེན་དེའི་རྗེས

ཆོས་ཚིགས་ཀྱི་དབང་དུ་བྱས་པའི་ཡུལ་དབུས་སུ་སྐྱེ་བ་སོགས་ཆོས་སྒྲུབ་མཁན་གྱི་གང་ཟག་རང་ངོས་ནས་ཡོད་དགོས་པའི་འབྱོར་པ་དེ་རྣམས་དང། སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་པའི་སྐབས་སུ་སྐྱེ་བ་དང། བྱོན་ནས་ཆོས་ཀྱི་འཁོར་ལོ་བསྐོར་བའི་སྐབས་ལ་འཁེལ་བ་སོགས་ཡུལ་དུས་དང་གནས་སྐབས་དང་འབྲེལ་བའི་འབྱོར་བ་དེ་དག་ཚང་དགོས་པ་དེ་ཡོད་ཚད་ཀྱི་སྔོན་འགྲོ་ཆགས་ཀྱི་ཡོད་པའི་སྟབས་ཀྱིས་མི་ཕལ་མོ་ཆེ་ནི། ཕ་མེས་ཡང་མེས་ཀྱི་རིང་ནས། སངས་རྒྱས་ཀྱི་བསྟན་པ་ས་དར་རྡོ་དར་བྱུང་བའི་ཡུལ་དུ་སྐྱེས་ཤིང་འཚར་ལོངས་བྱུང་ནས། ནང་པའི་བསྟན་པ་གསར་དུ་མཚམས་སྦྱོར་བྱེད་དགོས་པ་ལྟ་བུ་མིན་པར། འཚར་ལོངས་དང་མཉམ་དུ་ཆོས་ཀྱི་བག་ཆགས་འགོས་ནས་ཡོང་གི་ཡོད་པ་སྟེ། ཕྱོགས་གཅིག་ནས་བལྟས་ན་ཧ་ཅང་གིས་སྐལ་བ་བཟང་པོ་ལྡན་པ་ཞིག་ཡིན། འོན་ཀྱང་ཕྱོགས་ངོས་གཞན་ཞིག་ནས་བསམ་ན། བོད་མི་སུ་ཞིག་གིས་སངས་རྒྱས་ཀྱི་བསྟན་པ་དར་བའི་ཡུལ་དུ་སྐྱེ་བ་དང། ནང་པའི་བསྟན་པ་ལ་དད་པ་ཡོད་མཁན་གྱི་ཁྱིམ་ཚང་ནས་འཚར་ལོངས་བྱུང་བ་ཡིན་ཀྱང། ཕ་མེས་ཀྱི་ཆོས་དང་ཁྱིམ་ཚང་གི་ཆོས་བརྒྱུད་གང་ཡིན་ནི་ངོ་ཤེས་པ་ཙམ་ལས། རང་ངོས་ནས་ཆོས་ལ་འབྲེལ་འདྲིས་གང་ཡང་མ་བྱས་པ་ཡིན་ན། སྐྱེ་ས་སྐྱེ་ཁུངས་ནང་ཆོས་དར་ཞིང་དད་མོས་བྱེད་པ་ཙམ་གྱིས་རང་གི་བདེ་སྡུག་དང་ཕྱི་མའི་བདེ་སྡུག་ལ་འགྱུར་བ་གཏོང་བའི་ཁྱད་པར་གང་ཡང་འབྱུང་མི་ཐུབ་པ་དེ་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད། རྒྱུ་མཚན་དེ་འདྲ་ལ་བརྟེན་ནས་ང་ཚོས་རང་རང་ལ་དལ་འབྱོར་བཅོ་བརྒྱད་ཚང་བའི་ལུས་རྟེན་ཕུན་སུམ་ཚོགས་པ་རྙེད་པའི་གོ་སྐབས་འདི་དང་བསྟུན་ནས་ནང་པའི་ཆོས་ལ་སློབ་སྦྱོང་བྱ་རྒྱུ་གལ་ཆེན་ཡིན་ཏེ། འཇིག་རྟེན་གྱི་ཆོས་ལུགས་པ་སུ་ཞིག་ཡིན་རུང་རང་རང་གི་ཆོས་ལུགས་གང་ཡིན་པ་དེ་རྩ་ཆེན་པོ་ཡིན་པ་དང། རང་ཉིད་དེ་ལ་མོས་གུས་བྱེད་མཁན་དུ་སྐྱེ་བ་བསོད་ནམས་ཆེན་པོ་ཡིན་རབས་བྱེད་པ་དེ་ནི། འཇིག་རྟེན་ལ་གཅིག་མཚུངས་སུ་ཡོད་པའི་གོམས་གཤིས་ལྟ་བུ་ཞིག་ཡིན། དེས་ན། སྐྱེ་བོ་སུ་ཞིག་གིས་ཀྱང་མ་བརྟགས་མ་དཔྱད་པའི་འུད་བསྟོད་བྱེད་རྒྱུ་ལས། སྦྱངས་ནས་ངེས་ཤེས་རྙེད་ནས་ཡོང་སྐབས། ད་གཟོད་རིག་པ་ཡང་དག་ལ་བརྟེན་པ་དང་ཚད་མ་ལ་བརྟེན་པ། གནས་ལུགས་དང་རྒྱུ་མཚན་ལ་བརྟེན་པའི་ཆོས་གཞུང་དཔྱད་གསུམ་གྱིས་དག་པ་དེ་ཡི་ཁྱད་ཆོས་དེ་དག་ངོ་འཕྲོད་ནས་ཡོང་རྒྱུ་ཞིག་ཡིན།
ཨ་ཡ། ད་ལྟ་དེ་རིང་འདིར་ཁྱེད་རང་ཚོ་མང་པོ་ཞིག་འདུག་སར་སླེབས་ཏེ་ཡོད་པ་རེད། ཨེ་ན་ཁྱེད་རང་ཚོ་དགེ་འདུན་པའི་ནང་ལ་ཕལ་ཆེར་རྒྱ་གར་ལྷོ་ཕྱོགས་ནས་ཁྱེད་རང་ཚོ་དགའ་རབ་ཡོད་ས་རེད། ད་དེ་རིང་འདིར་གནམ་འདི་གྲང་བྱས། ཨེ་ད་སྡོད་ས་མཐུན་རྐྱེན་འདི་ཚོ་མང་པོ་ཅིག་ད་དེ་ཁོ་གློ་བུར་དུ་ལྷགས་པ་ཡིན་དུས་ད་ནས་དཀའ་ངལ་དེ་ཡོད་རེད་དེ་ཡིན་ནའི་དོན་གཉེར་ཆེན་པོ་བྱེད་བཞིན་དུ་ཁྱེད་རང་ཚོ་ཕེབས་པ་རེད་ཡ་ཧ་ཡ། ད་བྱས་ན་འོ་ད་དེ་རིང་འདྲི་བའི་ད་ང་ཚོ་སྐྱེས་ས། འཚར་ས། ཅིག། སངས་རྒྱས་ཀྱི་ཆོས་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་ཅིག། རང་བཞིན་གྱིས་བའི་རྣ་བ་ལ་ཡང་འཇགས་རྒྱུ་ཡོད་དེ། རྣ་བ་ལ་གོ་ཡག་ཡོད་དེ། དེ་འདྲའི་ཅིག་གི་ཡང་དག་སྐྱེས་འཚར་བྱེད་ཡག་བྱུང་བ་འདི་སྐལ་བ་བཟང་པོ་ཡིན་པ་རེད། ད་སྐལ་བ་བཟང་པོ་རེད་ཟེར་ནས་ང་ཚོ་མིག་སྤུ་ཟིམ་ཟིམ་བྱས་བསྡད་བསྡད་པ་གཅིག་གོ་གི་ཧ་ལས་ཡག་གི་མི་འདུག་ག། བའི་ཆོས་ལུགས་སུ་དང་སུ་ཡིན་ནའི་རང་རང་གི་ཆོས་ལུགས་དེ་ཉམས་སུ་ལེན་ཡག་ཆོག་པ་སྐལ་བ་བཟང་པོ་རེད་ཟེར་ནས་ཚང་མས་བཤད་བསྡད་ཀྱི་རེད། ས་ད་དེ་འདྲ་ཡིན་དུས་ངས་ལ་ང་རང་ཚོ་བོད་ཀྱི་ད་སངས་རྒྱས་ཀྱི་ཆོས་ད་གིན་ཞུ་ཡག་གི་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་འདི། ང་ཚོས་ཤེས་པ་ཅིག་བྱས་བྱས། ཨེ་འདིའི་ཐོག་ནས་ཨེ་ན་བསམ་བློ་ཡག་པོ་ཞིག་གཏོང་གི་ཡིན་ན་ཨོ། ད་རེས་ཀྱི་དལ་བ་དང་འབྱོར་པའི་ལུས་དེ་དངོས་གནས་སྐལ་བ་བཟང་པོ་རེད་བསམ་པ་ཅིག་ཨེ་ནས་ངོ་ཤེས་ཐུབ་ཡག་ཅིག་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད། ཆོས་ཤེས་དགོས་པ་རེད། ད་ནམ་རྒྱུན་ངས་མར་ཅིག་ཆོས་མར་བཤད་དུས་ད་ནི་ས་བཅད་ཁག་སོ་སོར་གཉིས་ཕྱེས་བྱས་སྔན་ལ་སངས་རྒྱས་ཀྱི་ཆོས་ངོ་སྤྲོད་བྱས་ཡ་ཅིག་ད་ངོ་འཕྲོད་ནས་ཨེ་ནི་ཇི་ལྟར་ཉམས་སུ་ལེན་པའི་ཚུལ་བཤད་ཡ་སྡེ་ཚན་རུ་གཉིས་ཕྱེ་གི་ཡོད་འདི་གནད་འགག་རུ་མཐོང་གི། ང་རང་ཚོ་དེ་སྔ་བོད་ལ་ཡག་ད། ཅིག་བོད་གངས་ཅན་གྱི་ལྗོངས་ཀྱི་གདུལ་བྱ་དེ་ཡིན་ཏེ། ཨེ་ནི། ཅིག་ཕ་མེས་ནས་ད་ནང་པའི་ཆོས་འདི་ཡང་དད་མོས་ཡོད་བསྡད་པ་ཅིག་ད། ཨེ་ནི་ཅིག། ཆོས་འདི་ལས་ཕྱི་རོལ་དུ་གྱུར་པའི་ལྟ་གྲུབ་དེ་འདྲའི་ཨེ་ནི་ཞེ་དྲགས་གས། གོ་ཡག་གས་ཡོག་མ་རེད། ཆེད་མངགས་སློབ་སྦྱོང་བྱས་ན་མ་གཏོགས་གོ་ཡག་གས་ཡོག་མ་རེད། དེ་འདྲ་ཡིན་དུས། ཅིག། སངས་རྒྱས་ཀྱི་ཆོས་སུ་ལབ་ན། ཡིན་ཤག་ཤག་བྱས་བྱས་འགྲོ་བསྡད་ཡག་ཅིག་རེད་བ། དེ་འདྲའི་གི་གནས་ཚུལ་དེའི་འོག་ནས་ང་རང་ཚོ་ནམ་རྒྱུན་གི་ད། ལམ་རིམ་གྱི་གཞུང། ཅིག་ལམ་རིམ་བློ་སྦྱོང་གི་གཞུང་ཕལ་མོ་ཆེ། ཨེ་ད་ཆོས་ཁས་བླངས་མཁན་ཅིག་ད། ཆོས་ཡིད་ཆེས་བྱེད་མཁན་ཅིག། གཞིར་བཞག་གི་ཐོག་ནས་མར་གསུངས་བཞག་པ་མང་པོ་ཅིག་འདུག་ཨ། ད་རྒྱ་གར་མཁས་པ་ཚོའི་གཞུང་ལ་ཆ་བཞག་པ་ཡིན་ན། ཅིག་རྒྱ་གར་གྱི་ཡུལ་གྲུའི་ནང་ལ་སངས་རྒྱས་ཀྱི་ཆོས་ཙམ་མ་ཡིན་པར། ཨ་ནི། ལྟ་བ་འདྲ་མི་འདྲ། འདོད་ཚུལ་འདྲ་མི་འདྲའི་ད་ཆོས་བརྒྱུད་མང་པོ་ཅིག་ཡོད་སའི་དཀྱིལ་ནས་ད་ནང་པའི་ཆོས། མར་འགྲེལ་བཤད་སྐྱོན་ཡོང་དུས་ཙམ་ནས་ཏོག་ཙམ་མི་འདྲ་ཞིག་འདུག་བ།

ལུང་ཁུག་རེ་རེ་ན་ཡོད་པའི་བླ་སྤྲུལ་སྐུ་ལོ་དག་གིས་གང་ཞིག་གསུངས་པ་དེ་ཉིད་ཚད་མ་དང། ཡང་དག་པ་ཡིན་ཤག་ལྟ་བུ་ལས། རིག་གཞུང་གཞན་དང་གཞལ་བསྡུར་བྱེད་པའི་ལམ་སྲོལ་ཧ་ཅང་དཀོན་པོ་ཆགས་ཀྱི་ཡོད། རྒྱུ་མཚན་དེ་ལ་བརྟེན་ནས་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་བོད་ཀྱི་ལམ་རིམ་དང། བློ་སྦྱོང་དེ་དག་ཐམས་ཅད་ཆོས་ཁས་ལེན་མཁན་ཞིག་དང།

གནད་དོན་གང་ཞིག་ལ་དཔྱད་ཞིབ་བྱས་ཏེ་བདེན་དཔང་ར་སྤྲོད་མ་ཐུབ་པར་གྱུར་པ་དེ་ཉིད་རེ་ཞིག་བཏང་སྙོམས་སུ་འཇོག་པ་དང། ཡང་ན་དཔྱད་པའི་ཚེ་ན་ལྡོག་ཕྱོགས་ཀྱི་དཔྱད་འབྲས་ཐོན་པ་ལྟ་བུའི་གནས་ཚུལ་བྱུང་ན་བསམ་བློ་གཉིས་པ་ཞིག་གཏོང་དགོས་པ་སོགས་དུས་ཚོད་དམིགས་བསལ་བ་ཞིག་དང། དངོས་ཐོག་བདེན་འཚོལ་གྱི་ཁ་ཕྱོགས་ལ་ཤུགས་ཆེན་པོས་མདུན་དུ་སྐྱོད་ཀྱི་ཡོད། དེ་ཡང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་མཛད་པའི་སྔགས་རིམ་ཆེན་མོའི་ནང་དུ། ཁ་ཕྱོགས་གལ་ཆེན་ཞིག་གསལ་སྟོན་མཛད་པ་ནི། ཡུལ་ཕྱོགས་གང་ཞིག་ན་ཕྱི་རོལ་མུ་སྟེགས་པ་ཡོད་ཀྱང་མེད་ཀྱང། ཚེ་རབས་ཐོག་མ་མེད་པ་ནས། མ་རིག་པས་བསྒྲིབས་ནས་ཡོང་བའི་དབང་གིས། ཆོས་ལ་དཔྱད་པ་བྱས་ཤིང་བྱ་རྒྱུ་དེ་གལ་ཆེན་ཡིན་པར་བསྟན་པ་ལྟར། ཁྱད་པར་འཕགས་བསྟོད་དང། ལྷ་ལས་ཕུལ་བྱུང་གི་བསྟོད་པ་སོགས་ཕྱི་ནང་གི་ཁྱད་པར་དང། གྲུབ་མཐའ་གོང་འོག་གི་ཁྱད་པར་སོགས་གཞལ་བསྡུར་གནང་འདུག་པ་ལྟར། ང་ཚོས་ཀྱང་ཆོས་ལ་སྦྱངས་ཤིང་དཔྱད་པ་བྱས་ནས། ངེས་ཤེས་གང་འཚམ་ཞིག་རྙེད་པའི་རྨང་གཞི་དགོས་པ་དེ་ནི་དུས་རབས་ཉེར་གཅིག་པའི་ནང་གི་ནང་པ་ཞིག་ལ་ཚང་དགོས་པའི་ཁྱད་ཆོས་གལ་ཆེན་ཞིག་ཆགས་ཀྱི་ཡོད། ཟེར། དེ་འདྲ་ཡིན་དུས་ད་ད་ཆ་ང་ཚོ་བོད་པའི་གནས་སྟངས་འདི་ག་འདྲ་ཞིག་ཆགས་བསྡད་པ་རེད་ཟེར་ན། ང་ཚོ་དེ་ཕྱི་རྒྱལ་ད་ཡོད་དེང་བོད་པ་ཚོ་ད་ལྟ་ཅི་སྨོས། ང་ད་ད་ཆོས་ལུགས་འདྲ་མི་འདྲ། ལྟ་བ་འདྲ་མི་འདྲ་ང་ཚོ་མཐོང་ཡག་ཡོད་བསྡད་པ་ཐོས་ཡག་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་རེད། ཨ་དེ་དང་ཆབས་ཅིག་བོད་ན་ཅིག་བོད་སྐད་ཟེར་ད་ཅིག་ཚན་རིག་གི་ང་ད་ལྟ་ཚུལ་ཟེར་ནས་མི་འདུག་གོམས་གཤིས་ཟེར་ནས་མི་འདུག་གང་ད་གང་དང་གང་ཡིན་ན་ཡང་བརྟག་དཔྱད་བྱས་བྱས། དེ་ར་འཕྲོད་པ་ཅིག་དང། བི་གིས་མྱོང་བས། ཨེ་ནི་བི་གིས། ཡིད་ཆེས་ཐུབ་པ་ཞིག། ཨེ་ནི་ཡོད་མེད་བལྟས་བྱས། དེའི་ཐོག་ནས། ཨེ་ནི་བརྟག་དཔྱད་བྱས་ནས་ར་འཕྲོད་པ་ཅིག་ཡོད་ན་དེ་ཁས་བླངས། ར་འཕྲོད་པ་ཞིག་མེད་ན། ཨེ་ནི་ཡང་ན་བཏང་སྙོམས་རེ་བཞག། ཡང་ན་ནི། ཡིན་ལུགས་ག་ཡིན་ནི་དེ་དེའི་ལྡོག་ཕྱོགས་དེ་ནས་ཡང་ཅིག་བི་གིས། མངོན་སུམ་བསྙོན་དུ་མེད་པ་ཅིག་གིས་ར་འཕྲོད་ཡ་ཅིག་ཡོད་པ་ཡིན་ན། ཡང་ཡང་ཚུར་བྱོན་ཏེ། བསམ་བཏང་བ་ཅིག་ཕྱག་གཡོར་བ། དེ་འདྲ་ཅིག་གི་དང་གནས་སྟངས་ལ་ང་ཚོ་བསྡད་དེ་ཡོད་རེད། སྦྱར་མོ་ཞིག་གིས་སྔགས་རིམ་ཆེན་མོའི་དབུ་དེར་གསུངས་པ་ནང་བཞིན་གྱི། ཨེ་ནི། མུ་སྟེགས་པ་ཡོད་རུང་ཡོད་ཀྱང་ཡོད་རུང་མེད་རུང་བླ་ཡིན། མུ་སྟེགས་པ་ད་ཡིན་མི་དྲག་ཚིག་འདི་ཡག་པོ་འགྲུབ་གི་འདུག་དེ་ག་ད་མུ་སྟེགས་པ་ཡོད་ནའང་མེད་ནའང། ག་ད་ང་རང་ཚོའི་རྒྱུད་ལ་ཡ། ཨེ་ནི། ཚེ་རབས་མང་པོ་ལ་ཡ། ཅིག་ཕྱིན་ཅི་ལོག་གི་ལྟ་བ་དེ་འདྲ་གི་བག་ཆགས་ཡོད་པ་ཡིན་དུས་ཙ་ནས། ཨེ་ནི། ཅིག་སངས་རྒྱས་ཀྱི་བསྟན་པ་ལ་ཤེས་ནས་བུ་གའི་དང། བ་དད་པ་ཐོབ་པ་ཅིག་དགོས་ཀྱི་རེད་ཞེས་ནི་སྔགས་རིམ་ཆེན་མོའི་དབུ་དེར་གསུངས་ཡོད་པ། བདག་ནི་སངས་རྒྱས་ཕྱོགས་མི་འཛིན་སེར་སྐྱ་སོགས་ལ་མི་སྡང་ཡང་གང་ཞིག་རིགས་པར་ལྡན་པའི་ལྡན་པའི་ཚིག། ག་ས། ཨེ་དེ་ཉིད་སྟོན་པར་ཡོངས་སུ་འཛིན་ཞེས་གསུངས་པ་ནང་བཞིན་གྱི། དེ་འདྲའི་ཀྱི་དང་ཁྱད་པར་གསུང་གི་འདུག་པ། ཚ་ལྷ་ལས་ཕུལ་བྱུང་གི་བསྟོད་པ་དང་བཅས་གཟུགས་སྐབས་ལ་གསུངས་པ་ནང་བཞིན་བྱས་ནས་གང་དག་གདུལ་བྱའི། ཕྱི་ནང་གི་ཁྱད་པར། གྲུབ་མཐའ་གོང་འོག་གི་ཁྱད་པར་ཐེག་པ་གོང་འོག་གི་ཁྱད་པར་དེ་ཡིད་དུ་བསྡུར་ནས་བསྡུར་རེས་བསྡུར་ནས། ཨེ་ནི། བུ་གའི། ག་ཤོག་རེ་བུ་གའི། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་དཔྱད་ནས། ཨེ་འདིའི་ཐོག་ནས། ཨེ་ནི། སོ་སོའི་སེམས་ལ་ཡ། ངེས་པ་ཐོབ་ཡ་གཅིག་དང་ངེས་པ་རྙེད་པ་གཅིག་བྱེད་ཡ་བྱུང་ན། ཨེ་ནི་སེམས་ལ་ཡིད་ཆེས་ལ་འགྱུར་བ།